སློབ་འབྲིང་ཟེར་བ་ནི་སྨད་པ་སློབ་འབྲིང་ཟེར་ནས་དུ་མོ་སློབ་འབྲིང་ཟེར་ནོ། དེ་ནང་ང་སོང་ཡས་ད། སློབ་གྲྭ། སློབ་འབྲིང་གི་སློབ་གསོ་ཐོག་ཏུ་མྱོང་ནིར་ད་སྐབས་ཐོག་ཏུ་ནས་ན། སློབ་གྲྭ་གི་སློབ་ཕྲུག་གི་ཆ་རྐྱེན་འདྲ་ལྟར་ར། ད་བུ་འདྲ་མོ་ཡིན་ནི་མ་རེད་ད་བཤད་ནིར་ཡང་ངུ་ཆོ་ཡིན་ན། ས་ཆ་གི་ཅིག་ལམ་ཐག་ར་ཕལ་ཆེར། སྤྱི་ལེ་བཞི་ལྔ་དུ་མོ་ཟིག་གི་ལམ་ཐག་ཡོད་ནིར་ད། ཅིག། ད་བུ་གི་འདི་གི་འགྱོ་རྒྱུ་ར་ད་ར་སྟབས་བདེ་ཡིན་ནི་མ་རེད་ད་སློབ་གྲྭ་ནང་ན་ཡང་ཅིག་ཉལ་ཁང་ར་དེ་གི་ཆ་རྐྱེན་འདྲ་ཡོད་ནི་མ་རེད། ད་ཅིག་སློབ་བྱ་གི་ལ་ཀ་ཡིན་ནི་ཡིན་གྱི་ན་ར། ད་གཙོ་བོ་གི་ན་ད་རྒྱ་ཡིག་བོད་ཡིག་རྩིས་རིག་ད་དེ་ཆོ་རེད་ད་ཅིག་མ་གཉིས་མ་གསུམ་མ་ཐོན་ན་ད་ཆབ་སྲིད་བཟོ་ད་རྫས་འགྱུར་བཟོ་དངོས་ལུགས་བཟོ་དོད་བོ་ན་རུ་དུ་མོ་ད་ཅིག་ད་ངའི་གི་ལྟ་བ་གི་ན་ད་སྐབས་ཐོག་དེ་རིག་ད་གོ་ར་མ་མྱོང་ནས་ཚུར་རེད་དུ་མོ་ཟིག་རེད། ད་དེའི་འཕྲོ་གི་སློབ་འབྲིང་ཐོག་ཏུ་གི་འཕྲོ་ནས་ད་དགུ་བཅུ་གོ་དྲུག་གི་ལོ་ཡིན་ན་ད་འོ་ཅིག་འབྲིང་རྒྱུགས་བོ་ག་ཟིག། འབྲིང་རྒྱུགས་གི་དེ་རྒྱུགས་ཟིག་ག་ཞུགས་ཡིད་ད་སྐབས་ཐོག་ཏུ་ནས་ན

དམིགས་བྱ་ན་མོ་དེ་རེད་དེ་རེད་ད་རང་གི་ཡང། དམངས་སྲོལ་གི་རིག་གནས་འདི་སོ་ཡང་སྤྲོ་བ་ར་ཡོད་གི་དེ་ནོ་ད། ང་རང་གི་སྐྱེས་ས་གི་ད་ཕ་ཡུལ་སོ་ན། རེད། ཧ་ར་པཱ་ཐུར་སྡེ་བ་གི་ལྷ་བ་ད་དེ་གི་ཡང་ཐ་ཁ་ཐག་ཉེ་གི་སྡེ་བ་གཞན་པ་གི་ལྷ་བ་ར་ཡོད་གི་དེ་འདྲེ་བ་རེད་ད། རེབ་གོང་གི་ལྷ་བ་གི་སོག་གི་ད། ད་ཅི་སོ་གི་ནི་ད་དེ་གི་བརྒྱུད་རིམ་ལྷ་བ་འདི་ཅི་གི།

རེད། དེ་གི་ཆ་དེ་གི་གནས་ཚུལ་ཐོག་གི་ཏི་གསལ་བོ་ཟིག་ཤེས་དགོས་ག། དེ་ན་ད་སློབ་གྲྭ་ཐོག་ཏི་ཡིན་ད་མིན་ད་རང་གི་རྒྱུས་ལོན་ཡོད་དགོས་ནི་རེད་ཏི་ཤེས་ད་ཤེས་ནོ་ཡིན། རེད་རེད་རེད་ཨང་དེ་ཏི་མི་དེ་འདྲ་ན་ད་ཁྱོད་ཉིས་སྟོང་དུ་ཟིག་ག་ད་དེ་ཨོ་སི་ལོ་སློབ་གྲྭ་ནང་སོང་ནི་རེད། ང་ད་ཐོག་མར་ཉིས་སྟོང་ཉིས་སྟོང་ཨ་དགུ་གི་ཟླ་བ་བརྒྱད་པ་ནང་དངོས་སུ།

དུ་མོ་ཡོད་ནི་རེད་མོ། ད་ངས་ཡིན་ན་ཡང་གཙོ་བོ་ད་བོད་དང་འབྲེལ་བའི་བོད་དང་བོད་གི་རིག་གནས་ར་འདི་གི་སྐོར་གི་རེད་ད། ད་ཕལ་ཆེར་དུ་མོ་རེད། རེད། དེ་ནས་ད་འོ་དམིགས་བསལ་གི་ཡང་གཅིག་ཞིབ་ཚགས་བྱས་ན་ཁྱོད་འདི་གི་ཞིབ་འཇུག་གི་དཔྱད་རྩོམ་གི་ཐད་ནས་ན་ད་གང་ཕྱོགས་བྲིས་ནི་རེད། རེད། ད་དཔྱད་རྩོམ་གི་ཕྱོགས་གི་ན་དངོས་ན་ངས་ད་དངོས་གཞི་གི་ཀ་བ་འདི་གི་རེབ་གོང་གི

ད་འོ་ད་བོད་རིག་ད་ཅི་བོད་ཡིག་གི་ལ་ཀ་ན་ཞིབ་འཇུག་ཡོད་ནོ་ད་ད་གཞིར་བཞག་རེད། རེད་ད་རེད་བོད་ཡིག་ཟེར་གྱི་མེད་གི་རྒྱ་ཡིག་ཡོད་གི་དེ་ལ་ཀ་ནས་ཉི་ཧོང་གི་སྐད་གི་ཞིབ་འཇུག་ཡོད་དེང་ནོ་གི། ཧྥ་རན་སི་གི་སྐད་གི་ཞིབ་འཇུག་ཡོད་ནོ་ད་ཀླུ་རོལ་འདི་སྐོར་ཞིབ་འཇུག་ཡོད་ནོ་ཙི་གེ་ཙི་མང་ནི་རེད། རེད་རེད་ད་དེང་གི་ཕལ་ཆེར་ཅིག་ད་བར་ཀླུ་རོལ་འདི་ཕྱོགས་ཞིབ་འཇུག་གི་ཚར་དང་ནོ།

རེད་དེ་ལྟ་ན་རྒན་ཁྱོས་འདི་ད་ཁྱོད་རང་གི་ད་ཉིས་སྟོང་བཅོ་བརྒྱད་ལོ་མཐར་ཕྱིན་ནི་རེད་ཏག་གི་རེད། ད་ཉིས་སྟོང་བཅོ་བརྒྱད་ཀི་ལོ་ང་ད་ཡང་འདི་ནས་འདི་ནས་སློབ་གྲྭ་གི་ཧར་འགྱོ་གི་དུས་ཚོད་འདི་གན་རྒྱ་བཟོ་ནིར་མོ་རེད་གན་རྒྱ་རེད་ཡིན་ན་ད་རེད། ལོ་གསུམ་གི་གན་རྒྱ་རེད་མོ་ལོ་གསུམ་གི་ནང་ང་ཕྱི་ར་ཡོང་དགོས་དང་ནི་ད་ཁྱེད་ཚར་ན་མ་ཚར་ན་ཡོང་དགོས་འདིའི་ནིར་མཚོ་སྔོན་མི་རིགས་སློབ་ཆེན་གི་མི་རིགས་སློབ་ཆེན་གི་ཨང། དེང་གི་དེང་དེ་གི། ཁྱེད་ད་ཕྱི་ར་ཐོན་དང་ནི་ད་སྐབས་ཐོག་ཏུ་ནས་ན་ད་རང་གི་སློབ་ཕྲུག་གི་རིམ་པ་དེ་ཐོག་ཏུ་ཚར་སོང་ཟིག་རེད་མོ། རེད། ད་དཔྱད་རྩོམ་འབྲི་གོ་ནོ་གི་སྐབས་རེད་ཡང་དཔྱད་རྩོམ་ར་དི

ད་རེབ་གོང་གི་ཡུལ་ལྷ་གཞི་བདག་ཞིབ་འཇུག་གི་དེ་གི་ཞིབ་འཇུག་བྱེད་ཐབས་བཟོ་གི་རེད་རེད་རེད་ད་དེ་གི་ཐད་ནས་ཞིབ་འཇུག་བྱེད་ཐབས་གང་ཟིག་བེད་སྤྱོད་དང་དེ་ཕྱོགས་ནས་ཞིབ་འཇུག་བྱེད་རེད་རེད་རེད་ད་ཞིབ་འཇུག་གི་བྱེད་ཐབས་ན་ད་བུ་ད་མང་གི་མོ་ད་རེད་གཅིག་གི་ལ་ཀ་བྱེད་ན་གཅིག་མི་རིགས་རིག་པ་གི་ལ་ཀ་ན་ར་ཁུ་གི་ལྟ་བ་གྲུབ་ད་ནོ་མང་ཡོད་གི་མོ་འོ་ལེ་འོ་ལེ་ད་གཅིག་གི་ཕྱི་གླིང་བ་གི་འགྱོ་ཕྱོགས་ཡིན་ན་ད་བུ་ཆི་མོ་ཟིག་རེད་ཟེར་ན་ད་སྔོན་ཆད་ནས་བྲི་བའི་དང་ནོ་གི་རིག་གཞུང་དེ་ལྟ་བས་ན་ར་ཅིག། མཁས་པ་སྔ་མ་གི་ཅིག་གཏན་ན་ཕབ་སོགས་ནོ་གི་ད་ཅིག་ལྟ་གྲུབ་སོགས་གོ་ན་ར། རེད། ད་ཡིན་ན་ཅིག། མཁས་པ་ཕྱི་མ་གི་ཅིག་དགག་བཞག་ཡོད་སོགས་ནོ། བདེན་གི་བདེན་གི། དེ་མོ་གི་ཆ་དེ་ཞིག་མང་གི་མོ། རེད། དེ་ན་ད་ཅིག་མཁས་པ་སྔ་མ་དེ་ཐ་དད་ན་ཅིག་རང་གི་དགེ་རྒན་ཡིན་ན་ར་དེ་ཅིག་དགག་བཞག་ཡོད་ཡོད་མཐུན་ནོ། བདེན་གི། དེ་འོ་གི་མོ། དེ་སྔོན་མ་བཤད་ན་གི་ཅིག་དེ་གི་རིག་གཞུང་དེ་དོག་གི་དུ་ད་འཕེལ་རྒྱས་འགྱུར་རྒྱུ་གི་དགག་ཧི་གཙོ་བོ་ཟེར་ར་རི་མོ། རེད་མོ། དེ་ན་ད།

བོད་གི་ཅིག་ཡང་ཅིག་མ་བཤད་ན་མི་ཆོག་ན་ལྟ་བུ་ཉིད་ན་ད་ཅིག་གཙོ་བོ། ད་དེ་ར་བཅོ་བརྒྱད་ཀི་གཞིག་ནས་ད་དུས་རབས་བཅུ་དགུ་གི་མགོ་ནི་རེད་ད་ཞུང་ཡ་ལི་ཟེར་ག། ད་འདི་ལྟ་མི་སྣ་ཞིག་གི་གལ་ཆེན་ཟིག་རེད། ད་མིང་ང་སན་ཌོར་ཁོ་རོ་ཤི་ཆོ་མ་ཟེར་ནི་བཟོ་ན་མོ། ད་འདི་ལྟ་ཡིན་ན་ཁི་གི་ཅིག་འོ་ར་ཡོང་དོན་གི་དམིགས་ར་ད་ཅིག་ཁི་ཚོ་ཅིག་ཞུང་ཡ་ལི་གི་མི་རིགས་འོ་ག་ཟི། དེ་གི་ད་ཅིག་མི་རྒྱུད་གི་དི་དོག་དི་གང་ནས་ཡོང་ནོ་དི་རྩད་གཅོད་གི་ཡོང་ཟིག་མོ། ཁི་གི།

དེ་གི་ཚོགས་འདུ་ར་ད་ལོ་གསུམ་ནས་བཞི་གི་བར་ཐེངས་མ་གཅིག་ཚོགས་ནི་མོ། ད་ང་ཡིན་ན་ད་ཕ་ཆེར་ཐེངས་བཅོ་ལྔ་འདྲ་ཟིག་ཚོགས་བཏང་ཟིག་པ། ད་དུམ་ཟིག། ད་ད་ཚོན་ཟིག་གི་རྒྱལ་ཁབ་འདྲ་མི་འདྲ་ཚོགས་ཀྱི་འདྲ། ཡང་གཅིག་ཀྲུང་གོ་རྒྱལ་ཁབ་ཁོ་ན་ཚོགས་འདི་མོ་ཟིག། རེད་རེད་ད་གཅིག་རྒྱལ་སྤྱི་འདི་ཡིན་ན་ད་གཅིག་ཁུ་གི་གྲོས་ཚོགས་གི་ད་འདེམས་དགོ་ནི་རེད། ལོ་རེ་རེ་གི་ད་ལོ་རེ་རེ་མ་རེད་ལོ་གསུམ་ནས་བཞི་གི་བར་ཐེངས་གཅིག་ཚོགས་ནི་མོ། ད་དེ་གི་ནང་ང་ད་གྲོས་ཚོགས་གི་གཞུག་ནས་ད་རྒྱལ་ཁབ་གཞུག་མ་གང་གི་འཛིན་རྒྱུ་ནང

ཨོ་ད་གིན་ཁྱོད་རང་གྱིས་ན་འདི་ཨོ་གླིང་བྱང་མ་ཟེར་ག། རེད། ད་ཨོ་སི་ལོ་ཅན་གོ་རྒྱལ་ཁབ་དེ་ནས་གྱིས་ན་ཁྱོད་རང་གིས་འཚོ་བ་རོལ་བའི་དེ་གི་སློབ་སྦྱོང་རོ་ཨི་ཟ། རེད། དེ་གི་ལོ་ལྔ་དྲུག་ཟིག་བཏང་ཟིག་མོ། རེད་རེད་རེད། དེ་དང་ན། ས་ཆ་དེ་གི་མི་ཡིན་ན་ཆོག་གོ་ད་ཁིར་གི་གོམས་སྲོལ་ཡིན་ན་ཆོག་གོ། འཚོ་བ་ཡིན་ན་ཆོག་གོ་དེའི་ཕྱོགས་ནས་ཁྱོད་རང་གི་ཉམས་མྱོང་ཞིག་བཤད་ན། རེད་རེད་རེད་ད་ཅིག་ཐོག་མར་རང་གི་ད་ཉིས་སྟོང།